རྫ་དབོན་པོ་དགོན་པའི་རྨང་གཞིའི་སློབ་གླིང་གི་དགེ་རྒན་རྣམ་པ་དང་སློབ་གྲོགས་རྣམ་པ་ཐམས་ཅད་ལ་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ད་ནི་ད་ནི་སློབ་གཙོ་མཆོག་དང་དགེ་རྒན་རྣམ་པས།

ད་གང་ལ་གང་འཚམ་གི་ཟེར་དགོས་ར་འདུག་ཅིག། ཨང་སློབ་སྦྱོང་གི་རྨང་གཞི་ཡག་པོ་ཆགས་ཡོད་མཁན་དེ། དེ་ནི་གང་ལྟར། སོ་སོ་སོ་སོའི་མི་ཚེའི་མདུན་ལམ་གྱི་རྩ་བར་གྱུར་བའི་ཤེས་རིག་གི་རྩ་བ་ཚུགས་ཡོད་མཁན། གང་ལ་གང་འཚམ། བྱུང་ཡོད་ནི་རེད་ད་གང་ལྟར་རིམ་པའི་ལྡེ་མིག་ནི་རིམ་པ་རིམ་པ་བཞིན་དུ་ཡར་རིམ་མཐར་ཕྱིན་ནས་འོང་ནས་འཛིན་གྲྭ། སྐོར་ཙམ་མཐར་ཕྱིན་སོང་ནི་རེད། ད་ཁྱེད་རྣམ་པ་ཡིན་ན་ད་ལྟ་དངོས་སུ་འདི་ན།

སློབ་གླིང་ནང་གི་སློབ་མ་ལོ་ཆུང་ཆུང་དང་ལོ་ཆེན་པོ་ཐམས་ཅད་མཉམ་གཅིག་ཏུ་ལྷན་ན་སྒྲིག་བཞག་དུས། ཐམས་ཅད་ཀྱིས་གོ་རྒྱུའི་སེམས་འབབ་རྒྱུའི་སྐད་ཆ་དེ་མོ་ཟིག་བཤད་ཡང་མི་ཤེས་གི་དང། ལོ་ཚོད་རྒན་ཆུང་གཉིས་ཀྱི་དབང་གི་སྐད་ཆ་དེ་མོ་ཟིག་བཤད་རྒྱུ་དཀའ་མོ་འདྲ་ཟིག་ཡང་རེད་ད་གོ། ད་ཡིན་ནའང་གཙོ་བོ་ཙི་གེ་ཟིག་ཡ་ར། ད་འདི་དོན་གོ་ཐུབ་མཁན་རྣམས་ཀྱིས་ཁམས་དང་མཐུན་པ་ཡིན། དེ་རིགས་བཤད་རྒྱུ་མ་གཏོགས་བཀོད་པ་ཡོད་རྒྱུ་མ་རེད་བསམ་འདུག་གམ། དེ་ནི་ད་ཕུགས་འདུན་དང་སློབ་སྦྱོང་ཟེར་གོ་དོན་གི་རྒྱུ་མཚན་ཆི་ཟིག་རེད་ཟེར་ན། ང་ཅག། བྱ་བ་གཟིགས་སྒོ་འདི་རུ་གོ། ཉེར་རེ་ར། དེའི་ནང་ནས། སྟོན་པ་སངས་རྒྱས་བཅོམ་ལྡན་འདས། རྗེས་སུ་ཞུགས་ནས། དེ་ནས། རབ་ཏུ་བྱུང་ནས་དགེ་ཚུལ་གྱི་སྡོམ་པ་བླངས་ཡོད་པ་ཤ་སྟག་རེད་ཁྱེད་རྣམ་པ།

མི་ཚེ་ཕུགས་བསམ་ཟེར་རྒྱུ་ཟིག་རླངས་ཀྱི་ཕལ་ཆེར་ཕལ་ཆེར་ཡོད་ནི་མ་རེད་ད། ཁྱིམ་ཚང་ཟིག་འཛིན་རྒྱུ་ད་བཟའ་ཚང་སྐྱིད་པོ་ཟིག་ཡོང་རྒྱུ་དེ་ཙམ། ཕུགས་བསམ་དུ་ཆགས་བསྡད་ནི་རེད་ད་དེ་ཙམ་ཡང་མྱི་སྐྱེ་བོ་དཀྱུས་མ་ཟིག་གི་མཚོན་ན་ཕུགས་བསམ་རེ་བགྱིས་ན་མི་ཆོག་རྒྱུ་ནི་མ་རེད་ད། རང་རང་གི་ཁྱིམ་ཐབ་ཟིག་འཛིན་ནི་ད་དེ་ནས་ཁྱིམ་གི་ཁ་ཟིག་གསོ་ཐབས་རྒྱབ་ཟིག་ཁེབས་ཐབས། དེ་ནས་ལོངས་སྤྱོད་ཕྲན་ཚེགས་རེ་བསགས་ཐབས་དེ་ཙམ། སྤྱིར་བཏང་གི་ཕུགས་བསམ་ཟེར་རྒྱུ་གི་དུས་མིག་གི་མཐར་ཉིན་དེའི་ནང་དུ། བདུན་ཁག་པོ་རེད།

རབ་བྱུང་པ་ཤ་སྟག་ཡིན་འདུག་ན་ང་ཚོ་རང་གི་རབ་བྱུང་པ་དང་འབྲེལ་ནི་ཐོག་ནས་ཕུགས་བསམ་དང་སློབ་སྦྱོང་གཉིས་ཀ་གཅིག་བཤད་རྒྱུ་ཡིན། དེ་ནས་ད་ཕུགས་བསམ་ཟེར་ཡོང་ན་ང་ཚོ་གང་ལ་རྗེས་སུ་འཇུག་ས་སངས་རྒྱས་བཅོམ་ལྡན་འདས་ཀྱིས་འཇིག་རྟེན་ཁམས་འདི་ནས་སེམས་ཅན་ཐམས་ཅད་སངས་རྒྱ་རྒྱུ་ཡོད་ཀྱི་གསུངས་བཞག་འདུག་སེམས་ཅན་ཐམས་ཅད་སངས་རྒྱ་རྒྱུ་ཡོད་ཀྱི་འདུག་ན་དོན་དག་ཅི་མོ་རེད་ཟེར་ན་ང་ཅག་གིས་ཤེས་བྱ་ཐམས་ཅད་པོ་ཤེས་ཐུབ་ནི་རེད་ཟེར་ནི་རེད། ང་ཅག་གིས་རང་གི་སྐྱོན་ཡོངས་སུ་རྫོགས་པ་ཐམས་ཅད་པོ་སེལ་རྒྱུ་ཡོད་ནི་རེད་གསུངས་བཞག་ནི་རེད།

དེ་ནི་སྒོར་མོ་མང་ཟིག་ཁྱེར་འོང་བཞི་མི་བཞི་འདི་ལྟར་ཐམས་ཅད་པོ་གཙོ་བོ་མིན་ཟེར་ནི་རེད། རང་རང་རང་རང་ད་དེ་འདྲ་གི་ཕུན་སུམ་ཚོགས་པའི་མྱི་ཡ་མཚན་པོ་ཧ་ལས་པ་ཟིག་ག་གྱུར་ཆོག་འདུག་ན་ད་ཕྱོགས་གཅིག་གི་རྒྱུ་དང་རྐྱེན་རང་གི་ཐོག་ནས་བསྒྲུབ་རྒྱུ་དེ་ད་ཁོའི་ཆོས་ཉམས་སུ་ལེན་ཚུལ་ཡིན་དག་སོང་ཅིག། དག་སོང་དུས་ད་ང་ཅག་གི་མྱི་རེ་རེ་བཞིན་དུ་ད་མ་འོངས་པ་ན་དངོས་གནས་དྲང་ནས་གི་ཧ་ལས་པ་སྐྱེ་བོ་ཐམས་ཅད་གི་སྐུ་རིའི་ཡིད་ཡོན་ཏན་ཕུན་སུམ་ཚོགས་པ་ཡོད་ནས་གཞན་ཕན་གི་ལས་རྒྱ་ཆེན་པོ་བསྒྲུབ་ཐུབ་ནས་དེ་འདྲའི་གི་མྱི་རེ་རེ་རེ་རེ་ཆགས་ཐུབ་ནི་རེད་ཁྱེད་རྣམ་པའི་ནང་ནས་སུ་ཡིན་ན། ཁྱོད་རྗེས་མ་ཟིག་ག་མི་ཟིག་ག་ཡ་མཚན་ག་ཟིག་ཡོང་ནི་རེད་ཁྱོད་ཡོང་ནི་མ་རེད་ཟེར་ནི་ག་ཡ་ད་ཡོད་ནི་རེད་ཟེར་ནི་ག་ཡ་ད་གཏན་ནས་ཡོད་ནི་མ་རེད་ང་ཚོ་འདི་ན་གནས་པའི་གང་ཟག་རེ་རེ་ཁྱེད་རྣམ་པ་སློབ་མ་རེ་རེ་མ་འོངས་པ་ན་ད་དངོས་གནས་གི་ཟུར་སོ་སོ་ནས་འཇིག་རྟེན་ན་ཕན་བདེ་སྒྲུབ་པའི་གི་སྒྲུབ་མཁན་གི་སྐྱེས་བུ་དམ་པ་རེ་རེ་ཆགས་ཐུབ་ནི་རེད་ཟེར་ན་ཆགས་ད་ཆགས་ཐུབ་རྒྱུ་བོ་ད་ཆགས་སུ་འཇུག་ནོ་ད་ཆགས་ནོ་རྒྱུ་མཚན་དེ། ང་ཚོ་གང་གི་རྗེས་སུ་འཇུག་པའི་སངས་རྒྱས་ཀྱི་རིགས་པའི་གཞུང་ལུགས་རྣམ་གྲངས་མཐའ་ཡས་གང་ནས་གསུངས་ཡོད་ནི་རེད་དེ་ཁྱེད་རྣམ་པས་ཧ་གོ་དགོས་ནི་རེད། ང་གྲྭ་བ་ཟེར་རྒྱུ་ཡིད་ཆེས་ཡོད་གྲྭ་བ་ཟེར་རྒྱུ་འདི་ཆི་ཟིག་ཡིན་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་ཡིན་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆི་ཟིག་གསུངས་ཡོད་ནི་རེད་ཟེར་ན་ང་ཅག་ག་རེ་བ་ཆེན་པོ་ཟིག་བཞག་བཞག་ཡོད་གསུང་དགོས་ནི་རེད་ར་སངས་རྒྱས་བཅོམ་ལྡན་འདས་ཀྱིས་ཤོག་དང་ཁྱེད་ཅག་ཐམས་ཅད་པོ་རྗེས་མ་ང་འདྲ་ཟིག་ག་ཆགས་ཐུབ་ཟེར། ཁྱེད་ཐམས་ཅད་པོ་ད་ཕུན་སུམ་ཚོགས་པ་ཟིག་ག་ཆགས་ཐུབ་ཟེར་ནི་ག་སངས་རྒྱས་ཀྱི་གསུང་འདིས་འཇིག་རྟེན་འདི་ན་འགྲོ་བ་མི་ལ་རེ་བ་ཆེན་པོ་བཞག་བཞག་ཡོད་ནི་རེད་ཨོ། དངོས་གནས་དེ་འདྲ་ཟིག་ག་ཆགས་ཀྱི་ཡོད་ཀྱི་ར་བསམ་རྒྱུ་གི་ཕུགས་བསམ་ཆེན་པོ་ཟིག་ང་ཅག་ག་བཞག་བཞག་ཡོད་དུས། དེ་ནས་ང་ཅག་དེ་རིང་མི་ཚེ་དང་བུག་མདུན་ཟིག་གི་འདུག་གི་ཡོད་དོ།

དེ་འདྲ་ཟིག་གི་ཁྱད་པར་དེ་གང་ནས་བྱུང་ནི་རེད་ཟེར་ན་ད་ལོ་གཞོན་པའི་གནས་སྐབས་ཀྱི་ཁྱེད་རྣམ་པ་འདྲ་འདྲ་ཟིག་ཡིན་དུས་ཀྱི་འབད་རྩོལ་ལ་རག་ལས་ནས་སོང་ནི་རེད། དེ་སོང་ན་ད་ང་ཅག་གི་དེ་འདྲ་ཟིག་གི་རྒྱ་ཆེའི་ཕུགས་བསམ་དེ་མངོན་དུ་གྱུར་རྒྱུ་འོ་ད་ང་ཚོ་གི་ད་ལྟའི་གནས་སྐབས་སུ་ལོ་གཞོན་པའི་གནས་སྐབས་སུ། དེ་ནས་སློབ་སྦྱོང་ཡེད་རྒྱུ་འོ་ད་ལོ་གཞོན་པའི་གནས་སྐབས་སུ་ཐོག་མ་ནས། ཆི་ཟེར་དགོས་ནི་རེད་བཟང་བོའི་སྤྱོད་པ་ལ་གནས་རྒྱུ་འོ་འདི་གི་རྒྱུ་ད་གཉིས་ཀའི་བར་ར་ཁ་བྲལ་ཐབས་མེད་པའི་འབྲེལ་བ་ཡོད་ནི་རེད་ཟེར་ནས། ངའོ་ཞེས་ཀུན་ཏུ་རྒྱབ་ལོགས་ནས་ལྐོག་ག་འདི་འདྲ།

སྐྱེས་བུ་ཟིག་གིས་བསྟན་པའི་ལམ་གྱི་ནང་ན་ཡང་ཕུགས་བསམ་དེ་ཡོད་ན་སྣང་སྲིད་གི་མང་བོ་ཟིག་ཡོད་ནི་རེད་ར་ཕུགས་བསམ་ཟིག་འདུག་རྒྱུ་དེ་ཁར་མ་ཟིག་མི་མེད་ནི་ཁར་མ་འོ་ད་ཐམས་ཅད་ཀྱིས་སྙེག་དགོས་རྒྱུ་ཨེ་རེད་ཅེ་ན་དེ་མ་རེད་ར་ད་ཁྱེད་རྣམ་པ་ལོ་གཞོན་པ་འདིའི་ནང་ན་སྐུ་ཚེ་མཐར་ཕྱིན་ནོ་ད་དགེ་འདུན་པ་ཡི་སྐུ་ཚེ་མཐར་ཕྱིན་ནོ་འབྱུང་མཁན་མང་བོ་མང་ཤོས་ཡིན་རེད་ར་ཡང་ལ་ལ་ཟིག་རྒྱུ་དང་རྐྱེན་མང་བོ་ཟིག་གིས་རྗེས་མ་ཡང་མར་སྐྱ་འབབ་རྒྱུ་འདི་འདྲ་དེ་མིན་དངོས་ཡོད་གནས་ཚུལ་ཡོད་སྲིད་པ་རེད་དེ་ཡིས་སོང་ན་ད་གི་གཉིས་ཀྱི་ཆི་ཟིག་རེད་ཅེ་ན།

དེ་ཡིས་སོང་ན་ང་ཚོའི་ནམ་རྒྱུན་གྱི་སློབ་ཁྲིད་ཀྱི་ནང་གི་འདི་གི་ནག་པང་ནི་ཧོལ་དུ་ཁྱེད་རྣམ་པ་མཚོན་ན། ང་ཚོ་རང་རང་གི་མི་ཚེ་འདི་གི་ད་ལོ་བཅུ་ཡིན་ན་ཆོག་གི་བཅོ་ལྔ་ཡིན་ན་ཆོག་གི་ཉི་ཤུ་ཡིན་ན་ཆོག་གི་འདི་གི་དུས་ཚོད་འདི་ནང་རང་གི་དབང་བོའི་མངོན་སུམ་དུ་གྱུར་བའི་ཡུལ་ཟིག་ཡོད་གི་ད་དགེ་རྒན་རྣམ་པས་ཁྱེད་རྣམ་པ་བཤད་མི་དགོས་གི་ར། སོ་སོའི་ཕ་ཡུལ་གྱི་རྩྭ་ཐང་ཆི་མོ་ཟིག་རེད་ཆུ་ཆི་མོ་ཟིག་རེད་རི་ཆི་མོ་ཟིག་རེད་དེ། རང་རང་རང་རང་གི་ཉེ་བཞི་བསམ་འདྲིར་ལ་སོགས་གི་འབྲེལ་བ་ཆི་མོ་ཟིག་རེད་ད་གང་ལྟར་དགོན་པའི་ནང་གི་གནས་སྟངས་ཆི་མོ་ཟིག་རེད་འདུ་ཁང་ནང་ཆི་མོ་ཟིག་རེད་ལ་སོགས་གི་དབང་བོའི་ཡུལ་དུ་གྱུར་བའི་ཆོས་དེ་ད་དགེ་རྒན་རྣམས་ཀྱིས་ར་སྤྲོད་དགོས་ནི་མ་རེད།

ཁྱེད་རྣམ་པའི་སེམས་མ་འཛིན་དགོས་རྒྱུ་ཟིག། དེ་ལ་བརྟེན་ད་ཡོང་བ་ཁོང་ཅག་ཁ་བརྡ་བཟླས་ཐལ་ད་ད་ཁ་བརྡ་ཡེད་རྒྱུ་ནང་དོན་འདྲ་བོ་སློབ་སྦྱོང་གི་གནས་སྐབས་དྲི་བ་ཡོད་དགོས་ནི་རེད་ཟེར་རྒྱུ་དེ་བཤད་ན་བསམ་གྱི་སེམས་མ་འཛིན་དགོས་ད། ང་ཚོའི་བསམ་པའི་ནང་ན། ང་ཆ་ཀ་རབ་ཏུ་བྱུང་ནས་དགེ་ཚུལ། བཅོམ་ལྡན་འདས་ཀྱི་རྗེས་འཇུག་ཤ་སྟག་རེད། བཅོམ་ལྡན་འདས་ཀྱི་རྗེས་འཇུག་ཤ་སྟག་ཡིན་དུས་ད། དགེ་རྒན་དང་བླ་མས་ཆི་གསུངས་ན་ཡིད་ཆེས་ཏག་ཏག་ཡེད་འགྱོ་རྒྱུ་མ་གཏོགས་དྲི་བ་ཡེད་ཉན་ས་མེད་གི་དེ་མོ་བསམ་ན་ད་ནོར་བ་ཡིན་ནི་རེད།

དྲི་བ་གཅིག་ཡིན་ན་འདྲ་དེ་ནས་རྒྱུ་མཚན་ལ་བསམ་བློ་གཏོང་ན་རྒྱུ་མཚན་མང་པོ་ཁྱེད་རང་ལ་དེ་ནས་དོན་དག་གཅིག་ཧ་གོ་སོང་འདུག་ན། དཔེ་འཇོག་ཁ་ཡིན་ན་ད་དཔེ་འཇོག་ཁ་ཡིན་ན། ནི་ཟིག་གི་ཁྱེད་ཅག་གི་སེམས་བཟང་བོ་ཆེ་ཨ་སེམས་བཟང་བོ་ཆེ་ད་སློབ་གྲོགས་ཕན་ཚུན་ད་ཐམས་ཅད་ཀྱི། ནང་ནས་སོ་སོ་ཟེར་ན་དགའ་ནི་རེད་དགའ་ནི་མི་ཚེ་སོ་སོ་སྐྱིད་པོ་ཡོང་ནི་རེད་རང་གི་དོན་ཡང་རེད་གཞན་གྱི་དོན་ཡང་རེད་ཟིག་བཞག་ན། ད་ཨབ་བསྡད་ན་བསམ་ན་དྲི་བ་འཁོར་ན་ཆོག་ནི་རེད། ང་གཅིག་གིས་ང་རང་སློབ་གྲོགས་ལ་ལ་གི་ནང་ན་ལ་ལ་སེམས་བཟང་བོ་ཡོད་གི། ལ་ལ་སེམས་བཟང་བོ་དེ་ཙམ་མེད་གི། དེ་མོ་རེད་དེ་ཆ་གིས་གནས་སྟངས་ཆི་མོ་ཟིག་རེད་སློབ་གྲོགས་ཐམས་ཅད་ཀྱི་དེ་ལྟ་ཚུལ་ཆི་མོ་ཟིག་རེད་ཁོ་རིག་གི་ལྟ་ཚུལ་ཆི་མོ་ཟིག་རེད་ཁོ་རང་ཉིད་ཀྱི་བདེ་སྐྱིད་ཀྱི་ཚད་ཆི་མོ་ཟིག་རེད་དེ་སེམས་བཟང་བོ་ཟེར་གི་འདུག་རྒྱུ་དེ་ཁོ་བཟང་གི་ན་མི་བཟང་གི་ཤེས་པ་ཡིན་ན་ཆོག་ནི་རེད། དེ་མི་ཚེ་རང་རང་གི་ཚོད་ལྟ་ཡིན་ན་ཆོག་ནི་རེད། ད་ཤི་གི་ཕན། ལོ་གཅིག་གི་ནང་ན་འཛིན་གྲྭའི་ནང་གི་སྤྱི་པའི་ལས་ཀ་ཟིན་ན་ཧུར་ཐག་པར་ཐག་གི་ལས་སློབ་གྲོགས་ཟིན་ན་དེ་ལ། གང་ཆུབ་ཐུབ་གང་ཐུབ་ཅི་ཐུབ་ཀྱི་ཨུ་ཕན་ཕན་ཡིན་ན་དཱ། སོང་ནི་ལོ་གཅིག་སོང་དཱ་ར། ཡང་ཏུ་ཚོ་ཁ་ཤིས་ཀྱི། སྤྱི་ཡི་སྒྲིག་འཛུགས་ཡིན་ན་ཡག་པ་ཡིན་མིན་སྤྱི་ལས་ཀ་ཡིན་ན་ཡག་པ་ཡིན་མི་ལི། དཱ་ནི་སློབ་གྲོགས་ཕན་ཚུན་ངམ་འབྲེལ་བ་ཡིན་ན་ཡག་པ་ཡིན་མ་བཟུང་གཅིག་གི་གཅིག་གི་བར་ར་ཁ་འཇམ་ཚིག་འཇམ་འདྲི་ཟིན་ན་མ་ཡིན་ནི་སོང་ནི་བརྡར་ཞིབ་ཆིག་དཱ། གང་ཡག་གི་གང་མི་ཡག་གི་ར། དེ་སོང་ནི་སེམས་བཟང་བོ་བྱས་ན་རང་གཞན་གཉིས་ཀ་ཕན་ནི་རེད་ཟེར་རྒྱུའི་ཚིག་ཏུ་ལྟ་བ་ཟིན་ན། དྲི་བ་ཡིན་ནི་དཱ་རྟོག་པ་ཡིན་ནི་དཱ་རང་ལ་བལྟས་གཞན་ལ་བལྟས་ནི་དཱ་དེ་ནི་དྲི་བའི་སྒོ་ནས་ལན་ཚིག་ཚིག་རྩ་ཚིག་གི་སྙན་ནི་རེད་དཱ་ནི་དཔེ་སྦྱར་ནས་ར། དཔེ་དེ་དང་དེ་བཞིན་དུ་དུས་དང་རྣམ་པ་ནམ་ཡིན་ན་སེམས་ནང་ནས་ཐེ་ཚོམ་ཤེས་རབ་ཇི་སྙེད་ཞིག་རེ་ཟིག་འདུག་ཅིང་ཐེ་ཚོམ་དང་དྲི་བ་དང་དོགས་སློང་གི་སྒོ་ནས་རིགས་ཀྱི་གནས་ལ་འཇུག་ན་དེ་ནས་ཁྱེད་རྣམ་པ་རྗེས་མ་དངོས་གནས་དྲང་གནས་ཀྱི་དོན་དག་ཆི་ཟིག་གི་ཐོག་བ་ཡིན་ན། རྒྱ་ཁྱབ་རྒྱ་མཐུན་པ་འཇིག་རྟེན་སྤྱིའི་ཁས་ལེན་གྱི་རྒྱུ་མཚན་ཟིག་རྙེད་མིན་ན་གང་ལྟར་སོ་སོ་ལ་རྒྱུ་མཚན་ཟིག་རྙེད་ཀྱི་རེད་ད་ལྟར་ཉིད་ཟིག་གི་སོ་སོ་སོ་སོའི་རྒྱུ་མཚན་ཚད་ལྡན་ཟིག་རྙེད་ཀྱི་འོག་ཏུ་གང་ལ་གང་འཚམ་འདྲི་དགོས་ནི་རེད།

ཚུགས་ཐུབ་ཀྱི་གཟིགས་སྐབས་ཁུར་གི་དོན་དག་ཆི་ཟིག་ཆི་ཟིག་གི་ཐོག་ཡིན་ན་རང་གི་བསམ་ཚུལ་ཟིག་ཡོད་ནི་རང་གི་ལྟ་ཚུལ་ཟིག་ཡོད་ནི་དེས་མ་ཟད་རང་གི་རྒྱུ་མཚན་ཚང་བའི་ལྟ་ཚུལ་དེ་ལ་དབང་དང་གནོན་ཤུགས་ཀྱི་བསྒུལ་མི་ཐུབ་པ་སོ་སོ་ཚུགས་ཐུབ་དགོས་གནས་ཐུབ་ནི། དེ་འདྲའི་གི་ཤེས་རབ་ཟིག་ཡོད་ན་དེ་ནས་མི་གཞི་རང་ཚུགས་ཐུབ་ཟིག་གི་འདུག་རྒྱུ་དེ་ཡོང་ནི་རེད་ད་སྐབས་མི་གཞི་ཚུགས་ཐུབ་ཟིག་གི་འདུག་རྒྱུ་དེ་ཅག་ཅེ་དགའ་ཟིག་རེད་མིན་ན་ངན་པ་ཚོ་རྩ་བ་ཉིད་ནས་མ་རེད།

གོ་སྒྲིག་ཡུལ་དུ་རང་གི་བསམ་པའི་སྐོར་ཨ་མདོའི་ལྟ་རྒྱུ། དེ་ལ་སོགས་པའི་གི་ཐབས་གསུམ་གི་ཐོག་ནས་འཇོག་དགོས་ཀི་ར་དེའི་ནང་གི་དང་པོ་གལ་ཆེ་ཤོས་དེ་ཐེ་ཚོམ་གྱི་སྒོ་ནས་ཤེས་རབ་ལ་འཇུག་རྒྱུ་དེ་རེད། དེ་ནས་ཐེ་ཚོམ་གྱི་སྒོ་ནས་ཤེས་རབ་ལ་འཇུག་གི་ཟེར་ན་དེ་གྲོགས་ཟིག་དགོས་ནི་རེད་ད། དེ་གྲོགས་ཆི་ཟིག་དགོས་ནི་རེད་ཟེར་ན་ད་ཆི་ཟིག་ཡིན་ན་ཐེ་ཚོམ་ཡིན་རྟོག་ཁ་ཡིན་ང་ཡིན་མི་ཤེས་དེ་དགེ་རྒན་བཤད་ན་ཡིན་མི་ཤེས་ཡིན་མི་ཤེས་ཟིག་དེ་དོན་ནོ་དགེ་རྒྱལ་འཇོག་ནི་ཨ་རེད་གཏན་ནས་འཇོག་ནི་མ་རེད་ད། ཐེ་ཚོམ་གི་རོགས་ཁ་ལྟ་རྒྱ་དགོས་ནི་རེད། ཐེ་ཚོམ་དང་དོགས་སློང་གི་སྒོ་ནས་ཞིབ་བཤེར་ནས་ད་ག་རང་གི་སློབ་སྦྱོང་དང་རང་གི་མཐོང་ཐོས་ཝེར་ཏི་ཅི་རིགས་འདི་རྣམས་ལ་དོགས་སློང་བྱེད་པ་དང་དེའི་ཟུར་དུ་ལྟ་རྒྱ་མཐོང་རྒྱ་གསོག་ནི་དེ་གཉིས་ཀ་ཕན་ཚུན་འགྲོགས་ཡོད་ཁྱེར་ཡོང་དུས་དེ་ནས་བཤད་ནས་ཚུགས་ཐུབ་ཀྱི་ཤེས་རབ་ཟེར་རྒྱུ་ཡོང་ནི་རེད། ད་ག་ཁྱེད་རྣམ་པ་སློབ་གྲོགས་རྣམ་པ་གཅིག་གི་སེམས་མ་ཡིན་གཅིག་མི་ཉིད་དུ་བཟུང་བ་ལྷག་ཏུ་བློ་ཡར་བརྩི་གལ་ཆེན་པོ་ཅན་ཅན་པོ་སློབ་གྲོགས་སློབ་དེབ་གཅིག་པོ་མིན་ནི་ཀྱི་གཤིས་གྲོང་དང་དེ་མིན་འདྲ་མི་འདྲ་ཀློག་ཁྱེད་རྣམ་པའི་གཤིས་གྲོང་འདྲ་མི་འདྲ་ཀློག་ཨམ་ས་རེ་འདི་ནང་ན་འདི་མི་ཡག་གི་འདི་ནང་ན་འདི་མི་ཡག་གི་བསམ་པ་འདྲ་མི་འདྲའི་ནང་ལྟོས། ད་ག་མཐོང་རྒྱ་དང་ཤེས་རབ་གཉིས་ཀ་ཕན་ཚུན།

དེའི་ཚོགས་ཁ་དེའི་ནང་གི་རང་གི་འབྲེལ་འདྲིས་བྱས་པའི་ནམ་རྒྱུན་གྱི་མྱི་དུ་ཐམས་ཅད་པོ་རང་གི་ཐོག་ཨ། དགའ་མི་དགའ། དུ་མྱི་དུ་སྐྱིད་མི་སྐྱིད་གི་རྩ་བ་རེད། རྒྱུ་ལོངས་སྤྱོད་དང་གཞན་པ་ཐམས་ཅད་ལ་བལྟས་ན་ཏག་གཙོ་བོ་ཡིན་ནི་རེད། ལ་ལ་གཅིག་གཅིག་གི་རྒྱུ་ཡོད་ས་ལོངས་སྤྱོད་ཡོད་ས་དེ་མི་ཡིན་རུང་ཁུར་གི་རྩ་བཙུགས་གོམས་མྱི་དགའ་ནི་ཁེར་ཟིག་ཨ་མེད། མྱི་ཐམས་ཅད་ཀྱི་འབྲས་ར་ཡི་ཧོ་མེད་དུ་དུ་ཅན་པོའི་ནང་སེམས་ཀྱི་འཇིག་རྟེན་རྩ་བ་ཉིད་ནས་སྐྱིད་ནི་མ་རེད་དུ་བརྒྱ་ཆ་བརྒྱ་རེད་ར། དེ་ཡིས་སོང་ན་ང་གཅིག་གིས་བརྩེ་བ་ཟེར་གི་འདུག་རྒྱུ་བོ་དུ་བཤད་རྒྱུ་བོ་དུ། ཆོས་ཀྱི་ཉམས་ལེན་ཁྱད་པར་ཅན་འདི་དག་གཅིག་གི་མཐོན་པོ་དུ་བཤད་ཀྱི་མེད་ར་འཇིག་རྟེན་འདི་ང་ཁྱབ་མྱི་རེ་རེ་འདི་འཇིག་རྟེན་འདི་ནི་བདེ་མོ་སྐྱིད་པོ་ཟིག་ག་མི་དགོས་ན། དེ་ནས་བརྩེ་བའི་ཉམས་ལེན་ཟེར་རྒྱུ་བོ་དུ་ཡོད་དགོས་ནི་རེད། དེ་ནས་བརྩེ་བའི་ཉམས་ལེན་འཛིན་ཤག་བརྩི་གི་ཡིན་ད་མི་དགོས་རྒྱལ་སྲས་བྱང་ཆུབ་སེམས་དཔའ་དྲི་མེད་ཀུན་ལྡན་གྱིས་ད་མིག་སྦྱིན་འཇོག་ནི་ཡན་ལག་སྦྱིན་འཇོག་ནི་ལག་པ་སྦྱིན་འཇོག་ནི་དེ་མི་གཟན་སྟངས་ཅག་ཅི་མ་རེད། ངར་ཆེ་ཆུང་ས་ཆུང་ས་ནི་རང་ཉིད་ནམ་རྒྱུན་འདྲིས་ནས་འགྱོ་ནི་གི་སློབ་གྲོགས་མདུན་ཅོག་ཐོག་གི་ཐོག་ག་གཅིག་ག་འདུག་ནི་གི་སློབ་གྲོགས་ཕན་ཚུན་གི་བར་དུ།

ཡང་ལ་ལ་ཞིག་བརྩི་བར་སོང་ན་ཉིན་བརྩི་བ་གཅིག་སོང་རུང་ཁུར་གི། བཙན་པོ་ཡི་འདུག་ཏུ་དགོན་ནང་མ་གཏོགས་མི་སྐྱེ་ས་དེའི་ཁ་བརྡ་བྱེད་སྟངས་དེའི་བྱ་བ་སྤྱོད་པ་ཁྱེད་ཚོ་ཡིན་ན་སེམས་མ་ཕོག་འདུག་ཅེས་དེ་མིན་མྱི་རིགས་གཉིས་ཡོད་ནི་རེད་ར་དེ་མྱི་རིགས་གཉིས་དེ་གཉིས་ནང་གི་རང་རང་རང་རང་བདེ་སྐྱིད་ཐོབ་པའི་ཚད་འདྲ་ནི་མ་རེད། མྱི་ཐམས་ཅད་པོ་དགའ་ས་གི་རོགས་པ་འདྲ་ཟིན་ན་རོགས་པ་ཐམས་ཅད་པོ་འགྱོ་བསམ་ས་ཅན་པོ་མྱི་དུ་གཅིག་གི་སྐྱིད་པོ་ཡོད་ནི་རེད། དེ་ནས་ཁྱེད་རྣམ་པ་འདྲ་ཟིག་ཡིན་ན་རྗེས་མ་འདྲ་ཟིན་ན་སོ་སོ་མྱི་སྐྱིད་པོ་ཟིག་མྱི་ཐམས་ཅད་ཀི་བརྩི་བཀུར་ཐོབ་ས་ཟིག་དགའ་ཞེན་བྱེད་ས་ཟིག་ཡོང་ཡོང་ནི་དགའ་གི་ན། དེ་མྱི་ཐམས་ཅད་ཀྱི་མི་དགའ་ས་མྱི་ཐམས་ཅད་འགྱོ་མི་བསམ་ས་གང་ཟག་གི་བ་ཁ་ཟིག་བསྒྲིག་དགོས་ན་དེར་ཕར་མི་འགྱོ་ཟེར་གི་འདུག་ས་ཟིག་ཡོང་ནས་དགའ་གི་ད་རང་རང་རང་གི་ལག་ཡོད་གི་ཟེར། དེས་སོང་ན་ད་ང་མྱི་ཡི་ཧོ་ཟིག་མྱི་མཐུན་མོ་ཟིག་མྱི་དགའ་ས་ཟིག་ཡོང་ནས་དགའ་གི་དེ་ཡིན་ན་ང་རང་ཡང་སྐྱིད་གི་བསམ་དུ་བསམ་ནི་རེད་ར། དུ་བསམ་ན་དེས་གོམ་པ་དང་པོ་དུ་ཆུང་ས་ཆུང་ས་ཟིག་ནས་འགོ་རྩོམ་ན་ཁྱེད་རྣམ་པ་ལོ་ཆུང་ཆུང་ཡིན་དུས། དེ་གོམས་གཤིས་དུ་སློབ་དགོས་ནི་རེད་ལོ་ཉི་ཤུ་སུམ་ཅུ་ཐོན་ཚར་དུས་གཤིས་ཀ་ཆགས་སོང་ན་དེ་ནས་འགྱུར་རྒྱུ་གཅིག་གི་དཀའ་མོ་རེད། ལོ་ཉི་ཤུའི་ནང་ཐོན་ཚར་དུས་ནི་གཤིས་ཀ་དང་འགྱུར་དཀའ་ནི་རེད།

ཁྱེད་རྣམ་པ་འདྲ་ཟིག་ཡིན་ན། རང་རང་རང་རང་གི་ཆ་ཚང་ཤེས་ནི་རེད་ད་བྱས་ན་ལྟ་རྟིག་ཏུ་ལོ་ཆུང་ཆུང་འདི་མི་བཟོ་འདུག་ནི། སོ་སོའི་མ་འོངས་པའི་མི་ཚེ་གི་ལྟ་བ་ཟིག་ཆགས་དགོས་ནི་རེད་མི་ཚེ་གི་ལྟ་བ་ད་ཆི་ཟིག་ཆགས་དགོས་ནི་ཟེར་ན། གྲོགས་པོ་ཕན་ཚུན་ཡིན་ན་རང་གི་རང་རང་འབྲེལ་འདྲིས་བྱེད་ས་གམ་ཡང་བསམ་པ་རྣམ་དག་བྱེད་རྒྱུ་བོ་དེ་ནི་མགོ་བཟུང་ཟིག་གོ། དག་ཡང་ཕུགས་བསམ་རླབས་པོ་ཆེ་འགྲུབ་བྱེད་ཀྱི་ཆ་རྐྱེན་ཞིག་ཡིན་ནི་རེད་ཟེར་ན། ཕུགས་བསམ་ཅན་ན་ཡིན་ད་མིན་གི་སློབ་སྦྱོང་ཡིན་ན་ད་མཁས་པ་ཟིག་ག་ལོག་སོང་དུས་དེ་ནི་ད་ཕུགས་བསམ་འགྲུབ་སོང་ནི་རེད་ད་བསམ་ཉན་ནི་མ་རེད་ད། ཕུགས་བསམ་ཟེར་གི་འདུག་རྒྱུ་བོ་དུ་འགྲུབ་པར་བྱས་ན།

གཉིས་པ་ནི། ཆེན་པོའི་ཉམས་ལེན་འོ་བརྩེ་བའི་ཉམས་ལེན་གོང་འཕེལ་དུ་འགྲོ་བའི་ཆེད་དུ་ལོ་གཞོན་པའི་དུས་ནས་བསམ་པ་བཟང་པོ་སྐྱེད་རྒྱུ་ར་བསམ་པ་བཟང་བོ་སྐྱེད་པའི་གི་ཕྱི་རོལ་ལམ་གྱི་འཇུག་ངོགས་ཐོག་མ་དུ་རང་རང་གི་ངོ་ཤེས་པའི་གྲོགས་པོ་ཕན་ཚུན་རང་རང་གི་ལོ་གཞོན་མཉམ་པའི་རྩེད་མོ་རྩེ་རོགས་དུ་ཐམས་ཅད་པོ་ཕན་ཚུན་གི་བར་བསམ་པ་རྣམ་དག་དང་དེ་ནས་ཆུང་དུ་ཆེ་ཙམ་ཁ་བརྡ་ཟེར་ན་རྩེད་མོ་དང་ཀུ་རེ་གི་རིགས་མང་རྒྱུ་དེ་མ་གཏོགས་ད་ཆ་གི་སྒོ་ནས་གཅིག་གི་གཅིག་ཚིག་ངན་དང་སེམས་མ་གནོད་རྒྱུའི་སྐད་ཆ་ཏུ་ཉུང་རུ་འགྱོ་རྒྱུ་གི་གོམས་གཤིས་ཆགས་རྒྱུ་དང། དེ་ནི་བྱ་བ་ཆི་ཟིག་ནང་ཕན་ཚུན་རོགས་རམ་དང་མཐུན་འགྱུར་བྱེད་རྒྱུ་གི་གོམས་གཤིས་ཆགས་རྒྱུ་དག་ཅིག་ཡིན་པར་ཨ་ཨག་དེ་ནི་ནུས་པ་ཟེར་རྒྱུ་བོ་ད་རེད། ད་ནུས་པ་ཟེར་རྒྱུ་བོ་དུ་ཆི་མོ་ཟིག་རེད་ཟེར་ན། མྱི་དང་མྱི་ནུས་པ་འདྲ་ནི་མ་རེད་ཨ་མྱི་དང་མྱི་ཧ་ར་བལྟས་ན། མྱི་དང་མྱི་ནུས་པ་ཟེར་ན་ང་གཅིག་གིས་ཤེད་ཆེ་ཆུང་དང་གཟུགས་པོ་ཆེ་ཆུང་དུ་མ་རེད། ལྷན་སྐྱེས་ངང་ཉིད་དམ་ཉིད་དེ་ནུས་པ་ཟད་ཀྱི་བཟོ་མི་རིགས། དེ་མི་ཚད་སྦྱོར་བྱུང་ལས་ཐོབ་པའི་ངང་ཉིད་དམ་ཉིད་ནུས་པ་ཟེར་རྒྱུ་ཟིག་ཡོད་ནི་རེད་དེ་བྱ་བ་གཅིག་ཡིན་ན་གཅིག་གི་བསྒྲུབ་མི་ཐུབ་ཡང་གཅིག་གི་བསྒྲུབ་ཐུབ་ཀྱང། གཅིག་གི་མི་རབས་གཉིས་ཀ་བཀོད་ཁྱབ་བཏང་ན་ཐམས་ཅད་ཀྱིས་ཉན་ནས་གཅིག་གིས་བཀོད་ཁྱབ་བཏང་ན་ཐམས་ཅད་ཀྱིས་མི་ཉན་ནས་དེ་མི་ཚད་ཡོད་ནོག་ཏུ་ངུ་ཅི་ཁེ་མི་ནི་མཐའ་མི་ཡིན་པ་རེད་ནུས་པ་ཟེར་རྒྱུ། དེ་ནི་མཁྱེན་པ་བརྩེ་བ་ནུས་པ་གསུམ་གྱི་ཆ་ནས་ཕུལ་དུ་བྱུང་བ་ཟིག་ཡོང་དུས་ན་འཇིག་རྟེན་འདི་ནི་མྱི་ཡམས་སེམས་ཀྱི་གློག་རྡོལ་ནུས་སྟོབས་བརྒྱ་ཆ་བརྒྱ་ཡིན་པ་རེད། དེ་ནས་ནུས་པ་ཟེར་གྱི་འདུག་ཀྱོ་ད་ཁྱེད་རྣམ་པ་ད་ལྟ་འདི་མི་ལོ་ཆུང་ཆུང་ཟིག་ཡིན་དུས་ན་ཆི་ཟིག་གི་སྟེང་ནས་ཆི་ཟིག་གོང་འཕེལ་དུ་གཏོང་དགོས་ནི་རེད་ཟེར་ན་ད་ང་ཁྱེད་ཀྱི་འཛིན་གྲྭ་ཡིན་ན་ཆོག་གི་སློབ་གྲྭ་ཡིན་ན་ཆོག་གི་འདིའི་ནང་དུ་ཁྱེད་རྣམ་པའང་ཁྱེད་རྣམ་པའི་ལོ་ཚོད་དང་བསྟུན་པའི་གྱི་ཞབས་ཞུ་མང་བོ་ཟིག་ཡོད་ནི་རེད་ར་འཛིན་གྲྭའི་ཅིག་སྤྱི་བའི་ཞབས་ཞུ་ཟིག་ཐ་ན་ཅིག་ཆུ་ཟིག་ལེན་རྒྱུ་མྱེ་ཟིག་འབུད་རྒྱུ་ལ་སོགས་པ་དེ་ནི་སྤྱི་བའི་ཞབས་ཞུ་གི་འདིའི་ནང་ཞུགས་རྒྱུ་བོ་གལ་ཆེན་པོ་རེད་ཧུར་ཐག་པར་ཐག་སྤྲོ་སྣང་གི་སྟེང་ནས་སློབ་གྲྭའི་གཙང་སྦྲ་ཟིན་བཅས་གི་ནང་ཧུར་ཐག་པར་ཐག་སྤྲོ་སྣང་གི་ངང་ནས་ཞུགས་ན་ད་ལོ་ཆུང་ཆུང་ཡིན་དུས་ནས་རང་གཅིག་པོ་མིན་པའི།